རེས་གཟའ་ཕུར་བུའི་སྔ་ཐོག་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཨིང་ཝིང་དང་མཇལ་མོལ་སྐབས་མཱི་ཀེ་ལེ་ཀེར་གྱིས་ཨ་མི་རི་ཀའི་སྐུ་ཚབ་ཚོགས་ཆུང་གི་འཚམས་གཟིགས་དེ་ཐའེ་ཝན་མཚོ་གླིང་ལ་ཨ་མི་རི་ཀའི་ཆབ་སྲིད་ཚོགས་པ་གཉིས་ཀའི་རྒྱབ་སྐྱོར་གསལ་སྟོན་གནང་རྒྱུ་དེ་ཡིན་པ་གསུངས་བ་དང་ཆབས་ཅིག་མཉམ་རོགས་འདིར་ཚོགས་པ་གཉིས་ཀའི་རྒྱབ་སྐྱོར་ཡོད་པ་གསལ་སྟོན་གནང་རྒྱུ་དེ་རིང་ང་ཚོ་དམངས་གཙོ་ཚོགས་མི་དང་སྤྱི་མཐུན་ཚོགས་མི་ཐོག་ནས་འདིར་སླེབས་ཡོད་པ་དང། ཁྱེད་ཀྱིས་མགོ་ཁྲིད་གནང་བ་དེ་ཡིས་སྔར་ལས་བྲག་རྡོ་ལྟར་མཁྲེགས་པོ་དང་ཤུགས་ཆེ་བ་ཡོད་པའི་སྐོར་དྲ་ལམ་བརྒྱུད་ཐད་གཏོང་གནང་བའི་ཚོགས་འདུའི་སྐབས Mike Gallagher གྱིས་སྲིད་འཛིན་ལས་ཁུངས་ནང་སྲིད་འཛིན Tsai Ing-wen ལ་གསུངས་འདུག་ཨ་མི་རི་ཀའི་གྲོས་ཚོགས་འོག་མའི་འཐུས་མི Mike Gallagher གྱིས་མུ་མཐུད་འགྲེལ་བརྗོད་གནང་ཡ་ལ། དེ་རིང་རང་དབང་དེ་སྲིད་དབང་གཅིག་སྡུད་ཀྱི་དྲག་རྒོལ་ནས་འཐབ་རྒོལ་འོག་ཡོད་པ་དང་མི་རབས་རྗེས་མར་རང་དབང་གི་ལག་རྟགས་དེ་ང་ཚོས་སྤྲོད་འདོད་ཡོད་པ་ཡིན་ན་ང་ཚོས་སྤྱང་གྲུང་དོད་པོས་དེ་བས་གནང་དགོས་ཡོད་པ་གསུངས་བ་དང་ཆབས་ཅིག་ཚའེ་ཨིང་ཝིང་ནི་རང་དབང་འཛམ་གླིང་གི་མགོ་ཁྲིད་ཞིག་ཡིན་པ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་རྒྱ་ནག་གནད་དོན་ཐོག་ཚོགས་ཆུང་གི་ཚོགས་གཙོ་ཡིན་པ་གྲོས་ཚོགས་འཐུས་མི་མཱིག་གྷེ་ལར་ཀེར་གྱིས་འགྲེལ་བརྗོད་གནང་འདུག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ལས་ཁུངས་ཀྱིས་ཨ་མི་རི་ཀ་དང་ཐེ་ཝན་དབུ་འཛིན་མི་སྣ་དབར་གཞུང་འབྲེལ་གྱི་བརྗེ་ལེན་གང་ཞིག་དང་རྣམ་པ་གང་ཞིག་གི་འོག་ཐབས་ལམ་གང་ཞིག་ཡིན་ན་ཐེ་ཝན་གྱི་ལས་དོན་ནང་ཐེ་བྱུས་དེར་ཁོང་ཚོས་དགག་བྱ་བྱེད་ཀྱི་ཡོད་པ་དང། ཐེ་ཝན་གྱི་གནད་དོན་དེ་ཧ་ཅང་རྙོག་འཛིང་ཅན་དང་ཚོར་བ་སྐྱེན་པོའི་གནད་དོན་ཞིག་ཡིན་པ་ཨ་མི་རི་ཀས་ངོས་འཛིན་བྱེད་དགོས་པ་ང་ཚོས་ནན་སྐུལ་བྱེད་ཀྱི་ཡོད་ཅེས་རྒྱུན་ལྡན་གྱི་གསར་འགོད་གླེང་ཚོགས་ཤིག་གི་སྐབས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ལས་ཁུངས་ཀྱི་མགྲིན་ཚབ་པ་མའོ་ནིང་གིས་བརྗོད་པ་དང་ཆབས་ཅིག་ཐེ་ཝན་དང་འབྲེལ་བའི་གནད་དོན་དེ་བབ་བརླིང་དང་འགྲོ་ལུགས་དང་མཐུན་པའི་ངང་ལག་བསྟར་བྱེད་དགོས་པ་མའོ་ནིང་གིས་ཁ་སྣོན་དུ་བརྗོད་འདུག།

ལའེ་ཡིས་སྲིད་འཛིན་ལས་གནས་འགན་བཞེས་གནང་བའི་སྐབས་ཨ་མི་རི་ཀའི་མཉམ་རོགས་དེ་བས་སྲ་བརྟན་དང་གཏིང་ཟབ་ཏུ་གཏོང་རྒྱུ་དང་གལ་སྲིད་རྒྱ་ནག་གིས་ཐའེ་ཝན་ནང་བཙན་འཛུལ་བྱ་རྒྱུའི་ཐབས་ཤེས་སྤྱད་པ་ཡིན་ན་འབད་བརྩོན་དེ་དོན་འཁྱོལ་ཡོང་རྒྱུ་མིན་པ་མཱི་གྷེ་ལ་གྷེར་གྱིས་གསུངས་འདུག་གྲོས་ཚོགས་འོག་མའི་དམག་ཞབས་ཚོགས་ཆུང་དང་གསང་བའི་ཚོགས་ཆུང་གཉིས་ཀའི་ཚོགས་མི་ཡིན་པ་གྲོས་ཚོགས་འཐུས་མི་མཱི་གྷེ་ལ་གྷེར་གྱིས་ལོ་འདིར་ཁོང་གིས་དུས་ཚོད་མང་ཆེ་བ་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་ལམ་སྐོར་ཞིབ་འཇུག་གནང་མཁན་ཞིག་ཡིན་པའི་ཚོགས་པ་གཉིས་ཀའི་ཚོགས་མི་ཡོད་པའི་ཚོགས་ཆུང་དེ་ནི་རྒྱ་ནག་དམར་ཤོག་ཚོགས་པའི་ཐོག་དམིགས་བསལ་ཚོགས་ཆུང་དང། ཨ་མི་རི་ཀས་རྒྱ་ནག་དང་འགྲན་བསྡུར་བྱ་རྒྱུའི་ནུས་པ་ཡར་རྒྱས་གཏོང་རྒྱུའི་འཐབ་ཇུས་ཡར་རྒྱས་གཏོང་རྒྱུའི་ཚོགས་ཆུང་གི་ཚོགས་གཙོའི་ལས་འཛིན་གནང་ཡོད་པ་རེད། གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནམ་མཁའ་བསྟན་འཛིན་ཡིན།